བོད་མི་གཞིས་བྱེས་དེང་རབས་ཀྱི་སློབ་སྦྱོང་ཡོད་པ་དེ་ཚོས་གནད་འགག་དེ་མཁྱེན་དགོས་ཡ་དེ་གལ་ཆེན་པོ་རེད་བསམ་འདུག་དེ་རྒྱ་མིས་རྒྱ་ཆེའི་རིང་ལུགས་ཀྱི་བསམ་བློ་དང་རྒྱ་ནག་རང་གི་ཁེ་ཕན་གྱི་དོན་དུ་བོད་ཟེར་བྱ་བ་རྐྱང་རྐྱང་ཅིག་འདི་རྒྱ་བོད་གཉིས་ཀྱི་དབར་གྱི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་རྒྱ་བོད་གཉིས་སུ་ནས་རྒྱ་མི་དང་བོད་དེ་ག་དུས་ཡིན་ནའི་སྤུན་ཟླའི་འདུ་ཤེས་བྱས་བསྡད་པ་རེད། ད་ལྟ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཟེར་ཡ་དེ། རྒྱ་ནག་དམར་པོའི་རིང་ལུགས་ཀྱི་དབང་བསྒྱུར་བྱས་པ་ནས་བཟུང་སྟེ། ད་དེ་ལོ་མང་གང་ཡང་ཕྱིན་ཡོད་མ་རེད་ད་ལྟ་ལོ་བརྒྱ་ཕྲག་ཡང་མ་འཁོར་སྐབས་རེད། དེ་ནས་བྱས་ནས་གནས་ཚུལ་འདི་བྱུང་ཡ་དེ། ང་ཚོའི་འཇིག་རྟེན་སྤྱི་ཡོངས་ཀྱི་གནས་བབ་དེ་ལ་ཡང་གོ་རྟོགས་ཡོད་དགོས་ཡ་ཆེས་གལ་ཆེན་པོ་རེད། བརྒྱ་ཕྲག་བཅུ་དགུ་ཕན་ཆད་ལ་ཡང་སྤྱིར་བཏང་འཇིག་རྟེན་གྱི་ནང་ལ་ཕར་འགྲོ་སྣ་ཚོགས་ཅིག་བྱུང་ཡོད་རེད། བརྒྱ་ཕྲག་བཅུ་བདུན་བཅོ་བརྒྱད་ཙམ་ནས་ནུབ་ཕྱོགས་ལ་ཡ་ཡར་ཐོན་གྱི་གོ་སྐབས་དང། གཉིད་སད་པའི་གོ་སྐབས་ལ་སོགས་པ་དེ་འདྲས་ཀྱི་ད་དུས་རབས་མང་པོ་བརྩི་གི་ཡོད་རེད། དེའི་རྗེས་ལ། འཇིག་རྟེན་ཁྱོན་ཡོངས་ཀྱི་སྤྱི་ཚོགས་ཀྱི་ནང་ལ་སྲོལ་རྒྱུན་དང་དེང་རབས་ཀྱི་འགལ་ཟླ་ཅིག་སླེབས་པ་རེད། སྲོལ་རྒྱུན་དང་དེང་རབས་ཀྱི་འགལ་ཟླ་དེ་འགྲོ་བ་མིའི་བསམ་བློའི་བག་ཆགས་གཏིང་རིང་པོ་ཅིག་ནང་ལ་ཡོད་པའི་འགྱུར་བ་ཅིག

དགོས་མཁོ་ལས་ལྷག་པ་ཅིག་བཟོ་ཡག་གི་དུས་ཚོད་ཅིག་ཤར་བ་རེད་དེ་གང་གི་རྐྱེན་གྱིས་རེད། བཟོ་ལས་ཅན་དུ་བསྒྱུར་བ། Industrialization། ཟེར་ཡ་དེ་བྱེད་དུས། སྔོན་མ་ཡིན་ན་གྲོང་གསེབ་རེ་རེ་ནང་ལ་ཡ་ཧང་གོག་བཟོ་མཁན་རེ་རེ་ཡོད་རྒྱུ་རེད། གྲོང་གསེབ་རེ་རེ་ནང་ལ་ཡ་ཚེམ་བུ་རྒྱག་མཁན་རེ་རེ་གཉིས་ཙམ་ཡོད་རྒྱུ་རེད། དེ་ཡིས་གྲོང་གསེབ་དེའི་མི་དམངས་ཚོའི་དགོས་མཁོ་འདང་ཙམ་འདང་ཙམ་གྱི་ཧང་གོག་བཟོ་ཐུབ་ཀྱི་ཡོད་རེད།

འཐབ་རྩོད་དེ་ངོས་མ་ཟིན་པའི་ཐོག་ལ་བསྡད་ཡོད་པ་ཞིག་རེད། ང་ཚོས་འཐབ་རྩོད་དེའི་ངོ་བོ་དེ་ངོས་ཟིན་པ་བྱས་ནས་ང་རང་ཚོ་ག་བ་ལང་དགོས་ཡོད་རེད། དེ་གནས་སྟངས་དེ་ཐག་ཅིག་མ་ཆོད་པ་ཡིན་ན། ང་ཚོས་བོད་མིའི་རྩ་དོན་སྒྲུབ་ཡག་ཞེ་དྲག་ཁག་པོ་རེད། རྒྱ་གར་ནང་ལ་ཆ་མཚོན་པ་ཡིན་ནའི། རྒྱ་གར་རང་བཙན་གྱི་ལས་འགུལ་འགོ་བཙུགས་ནས་རྒྱུན་རིང་པོ་ཕྱིན་པ་རེད་དེ་བདག་ཉིད་ཆེན་པོ་གྷན་དྷི་མ་བྱོན་པའི་བར་དུ་རྒྱ་གར་གྱི་འཐབ་རྩོད་ཀྱི་ངོ་བོ་དེ་གསལ་པོ་ཅིག་ངོས་ཟིན་ཡོད་མ་རེད་དེར་བརྟེན་ནས་རང་བཙན་གྱི་ལས་འགུལ་དེ་གྲུབ་འབྲས་ཐོན་པ་མ་བྱུང་བ་རེད་གྷན་དྷི་ལྷོ་ཨ་ཕི་རི་ཀ་ནས་བཙན་གནོན་ལ་ངོ་རྒོལ་བྱེད་པའི་ལས་འགུལ་བདེན་པའི་ཨུ་ཚུགས་ཀྱི་ལས་འགུལ་དེ་ནས་བཟུང་སྟེ་རྒྱ་གར་གྱི་ནང་ལ་མི་རབས་གསར་པ་ཞིག་བསྲེས་ནས་གྷན་དྷི་གི་དགོངས་ཚུལ་རྟོགས་མཁན་དང་གྷན་དྷིའི་རྗེས་སུ་འཇུག་མཁན་དེ་ཉུང་ཉུང་རེད་དེ་ཡིན་ནའི་གྷན་དྷི་མི་གཅིག་དང་ཁོང་གི་རྗེས་འཇུག་ཉུང་ཉུང་གཅིག་གི་ནུས་པ་ལ་བརྟེན་ནས། རྒྱ་གར་གྱི་གནས་སྟངས་དེ། འགྱུར་བ་ཕྱིན་པ་རེད། རྒྱ་གར་གནས་སྟངས་འགྱུར་བ་ཕྱིན་པ་དེས་འཇིག་རྟེན་ཁྱོན་ཡོངས་ཀྱི་ནང་ལ། བཙན་དབང་གཉའ་གནོན་འོག་ལ་ཡོད་པའི་རྒྱལ་ཁབ་མང་པོ་ཅིག་རང་དབང་ཐོབ་ཡག་དང་རང་བཙན་ཐོབ་ཡག་གི་ད་སྭ་རཱ་ཇི་ཟེར་ཡག་དེ་ཐོབ་ཡོད་མེད་ལ་མ་ལྟོས་པའི་གང་ལྟར། ཕྱི་ཡི་བཙན་དབང་ནས་གྲོལ་ཐུབ་ཡག་ཅིག་ཡོང་བསྡད་པ་དེ་ང་ཚོས་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་རྒྱ་གར་རང་བཙན་ཐོབ་པའི་རྗེས་ཀྱི་རྒྱལ་ཡོངས་ཀྱི་གནས་བབ་ཅིག་གཟིགས་ཀྱི་ཡིན་ན་དེ་ཞེ་དྲག་གསལ་པོ་བྱས་མཁྱེན་ཐུབ་ཡག་ཅིག་རེད། དེ་འདྲ་ཡིན་ཙང་ང་རང་ཚོའི་བོད་མིའི་འཐབ་རྩོད་དེ་ཡང་དག་པའི་ལམ་ལ་ཁྲིད་ཐུབ་དང་མ་ཐུབ་དེ། འཐབ་རྩོད་ཀྱི་ངོ་བོ་ངོས་ཟིན་ཡ་དང། འཐབ་རྩོད་ཀྱི་ལག་ཆ་ངོས་ཟིན་ཡ། དེ་ང་རང་ཚོ་ག་འདྲས་ཉམས་ལེན་བྱེད་དགོས་ཡོད་པ་ངོས་ཟིན་ཡ་དེ་མ་བྱུང་བ་ཡིན་ན། ད་དུང་ཡང་ཞེ་དྲག་རྒྱུན་རིང་པོ་འགོར་སྲིད་པ་དེ་རེད།